སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་བཞི་ལོར་རི་འཛེགས་བྱེད་རྒྱུའི་ནམ་དུས་དེ་ནས་འགོ་འཛུགས་ཀྱིས་སྒྲིག་གཞི་གསར་པ་ཞིག་གཏན་འབེབས་བྱས་ཡོད་པ་རེད། སྒྲིག་གཞི་གསར་པ་དེའི་ནང་སླད་ཕྱིན་རི་འཛེགས་བྱེད་མཁན་ཁག་དང་ལམ་རྒྱུས་བྱེད་མཁན་ས་གནས་ཤར་པའི་མི་རིགས་ཚོས་སོ་སོའི་བཙོག་གཅིན་ཁག་རི་བོའི་སྟེང་དུ་མ་བཞག་པར་ཕྱིར་ལོག་མཉམ་འཁྱེར་དགོས་ཀྱི་ཡོད་པ་དེ་དང་སྒྲིག་གཞི་དེ་ཡི་གནད་འགག་དང་རི་འཛེགས་བྱེད་མཁན་ཚོས་མཉམ་འཁྱེར་བྱས་པའི་བཙོག་གཅིན་དེ་དག་ཇི་ལྟར་ལག་བསྟར་བྱ་རྩིས་ཡོད་མེད་ཐད་གླེང་མོལ་ཞུ་གི་ཡིན། བལ་ཡུལ་ཕྱོགས་ནས་རི་བོ་ཇོ་མོ་གླང་མར་རི་འཛེགས་བྱེད་མཁན་ཚོར་འདི་ལོ་ནས་སྒྲིག་གཞི་གསར་པ་ཞིག་བཟོས་ཡོད་པ་དེའི་སྐོར་གླེང་མོལ་མ་ཞུས་པའི་གོང་ཇོ་མོ་གླང་མར་རི་འཛེགས་བྱེད་རྒྱུའི་ལམ་ལུགས་དེ་དག་དར་སྲོལ་སྐོར་ལ་རྒྱབ་ལྗོངས་ལོ་རྒྱུས་མདོར་བསྡུས་ཤིག་ཞུ་ཐབས་བྱེད་ཀྱི་ཡིན། འཛམ་གླིང་ས་སྟེང་གི་རི་བོ་མཐོ་ཤོས་དེ་ནི་སྔར་མི་ལོ་ས་ཡ་དྲུག་ཅུ་ཙམ་ཞིག་གི་གོང་དུ་གླིང་ཆེན་ཨ་ཧྥེ་རི་ཁ་དང་ལྷོ་ཨ་མེ་རི་ཁ Antarctica ལ་སོགས

ཡིན་ནའི་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་ལོའི་ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་རྩ་དགུའི་ཉིན་མོ་རི་འཛེགས་པ་གྲགས་ཅན Sir Edmund Hillary དང་ཤར་པ་བསྟན་འཛིན་ནོར་རྒྱས་འདས་པོ་དེ་གཉིས་ནས་མཐོ་ཚད་མི་ཊར་བརྒྱད་ཁྲི་བརྒྱད་སྟོང་ལྔ་བཅུ་བྱས་པ་འཛམ་གླིང་ནང་གི་རི་བོ་མཐོ་ཤོས་དེར་རི་འཛེགས་བྱས་ཡོད་པ་དེ་ནི་ལོ་རྒྱུས་ཀྱི་མཚམས་ཐོ་ཞིག་ཏུ་གྱུར་ཡོད་པ་མ་ཚད། རྒྱལ་སྤྱིའི་ཡུལ་གྲུ་གང་ས་ནས་རི་བོ་ཇོ་མོ་གླང་མའི་སྟེང་རི་འཛེགས་བྱེད་མཁན་ཧ་ཅང་མང་དུ་སོང་ཡོད་པ་དང་འདས་པའི་མི་ལོ་དྲུག་ཅུ་ར་གཅིག་ཙམ་ཞིག་གི་རིང་ལོ་ལྟར་ཇོ་མོ་གླང་མའི་སྟེང་རི་འཛེགས་བྱེད་མཁན་ཕྱི་ནང་གང་ས་ནས་ཡོང་གི་ཡོད་པ་རེད། རི་བོ་ཇོ་མོ་གླང་མ་དེ་ནི་འཛམ་གླིང་ནང་ནས་རི་བོ་མཐོ་ཤོས་དེ་ཡིན་པ་སོང་ཙང། རི་འཛེགས་པ་མང་པོས་རྩ་ཆེའི་གོ་སྐབས་ཤིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་ནང་ལྟར་ས་གནས་མི་དམངས་ཚོར་ལས་ཀའི་གོ་སྐབས་ཤིག་དང་བལ་ཡུལ་གྱི་དཔལ་འབྱོར་ཐོག་ལ་ཡང་ཁེ་ཕན་ཆེན་པོ་ཡོང་གི་ཡོད་པ་རེད། གྲགས་ཅན་རི་འཛེགས་པ་གཉིས་ནས་དེ་སྔ་མི་ལོ་བདུན་ཅུ་དོན་གཅིག་གོང་དུ་རི་བོ་ཇོ་མོ་གླང་མའི་ཡང་རྩེར་འཛེགས་པ་དེ་ནས་འདི་ལོ་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་བཞི་ལོའི་འགོ་སྟོད་བར། རི་བོ་ཇོ་མོ་གླང་མའི་སྟེང་རི་འཛེགས་བྱེད་མཁན་མི་གྲངས་གཅིག་ཁྲི་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ཙམ་ཞིག་བྱུང་ཡོད་པ་དེ་དག་གིས་རི་བོའི་གནས་སྟངས་ཁག་རྒྱུས་ལོན་བྱུང་ཡོད་པ་ལྟར་རི་བོའི་ཁོར་ཡུག་གནས་སྟངས་ལ་ཡང་དོ་ཕོག་མི་ཉུང་བ་ཞིག་བཏང་ཡོད་པ་དེ་ནི་བརྗོད་མི་དགོས་པ་ཞིག་ཏུ་གྱུར་ཡོད་པ་རེད། སྤྱིར་བཏང་ཇོ་མོ་གླང་མའི་སྟེང་བོད་དང་བལ་ཡུལ་གཉིས་ཀ་ནས་འཛེགས་ཐུབ་ཀྱི་ཡོད་འདུག་ན་ཡང་བོད་ཀྱི་ཕྱོགས་ནས་འཛེགས་རྒྱུར་སྐབས་རེ་རྒྱ་ནག་གཞུང་གི་དམ་དྲག་ཁག་ལ་བརྟེན་ནས་རི་འཛེགས་པ་མང་ཆེ་བས་བལ་ཡུལ་ཕྱོགས་ནས་འཛེགས་རྒྱུར་ཕྲན་བུའི་ཉེན་ཁ་ཆེ་བ་ཡོད་མེད་ལ་མ་ལྟོས་པར་བལ་ཡུལ་ཕྱོགས་ནས་འཛེགས་རྒྱུར་འདུན་པ་ཆེ་བ་བྱེད་ཀྱི་ཡོད་འདུག་འདས་པའི་མི་ལོ་དྲུག་ཅུ་ར་གཅིག་ཙམ་ཞིག་གི་རིང་རི་འཛེགས་བྱེད་མཁན་ཚོར་སྐབས་རེར་རི་བོའི་སྟེང་གད་སྙིགས་གང་བྱུང་གཡུག་མི་རུང་བའི་ནན་སྐུལ་དང། སོ་སོས་བེད་སྤྱོད་ཟིན་པའི་འགྱིག་ཤོག་དང་འགྱིག་དམ་ཁག་མཉམ་འཁྱེར་དགོས་པའི་རེ་སྐུལ་བྱས་ཡོད་མེད་ལ་མ་ལྟོས་པར་ད་ཆ་རི་རྩེད་པ་ཁག་དང་ཁོང་ཚོར་ལམ་རྒྱུས་བྱེད་མཁན་ཤར་པ་རི་རྩེད་པ་ལ་སོགས་ཚང་མར་སྒྲིག་གཞི་གསར་པ་ཞིག་བཟོ་དགོས་པའི་རྒྱུ་རྐྱེན་ཇི་ཡིན་སྐོར་ལ་རོབ་ཙམ་ཞུས་པ་ཡིན་ན། ད་བར་རི་རྩེད་པ་ཚོས་རི་གཤམ་དུ་ཚ་ཕོག་རྒྱག་ཡུལ་ཁག་ཏུ་བཙོག་ཆེན་བཏང་བ་ཁག་དང་ལྟོ་ཆས་བཟོས་པའི་གད་སྙིགས་དང། དབུགས་གཏོང་འཕྲུལ་ཆས་སྟོང་པ་ཁག་མཉམ་འཁྱེར་མ་བྱས་པར་གང་བྱུང་གཡུག་ནས་བཞག་ཡོད་པ་དེ་དག་གིས་རི་བོའི་ཁོར་ཡུག་ལ་གནོད་སྐྱོན་ཡོང་གི་ཡོད་པ་སོང་ཙང་བལ་ཡུལ་གཞུང་གིས་སྐབས་རེ་དམག་མི་བཏང་ནས་གཙང་མ་བཟོ་གི་ཡོད་པ་དང་སྐབས་རེ་རི་རྩེད་པ་ཚོས་མར་ཞོར་གད་སྙིགས་ལྗིད་ཚད་པའུན་བཅོ་བརྒྱད་རེ་འཁྱེར་དགོས་པ་སོགས་ཐབས་ཤེས་འདྲ་མིན་ཞིག་བྱས་ཡོད་པ་རེད། འོན་ཀྱང་རི་རྩེད་པ་སྟོང་ཕྲག་མང་པོས་འདས་པའི་མི་ལོ་མང་པོའི་རིང། རི་བོའི་སྟེང་ཆབ་གསང་བཏང་བ་ཁག་རེ་རེ་བཞིན་སྒྲུག་ཐབས་མེད་པ་སོང་ཙང་དེང་སྐབས་གོ་ལའི་ཚ་དྲོད་རྒྱས་ཀྱི་ཡོད་པའི་དུས་འདིར་རི་བོའི་སྟེང་དུ་ཡོད་པའི་བཙོག་ཆེན་དེ་དག་གིས་རི་བོའི་མཁའ་རླུང་བཙོག་པར་འགྱུར་གྱི་ཡོད་པ་དང་རི་བོའི་ས་གནས་འགའ་ཞིག་ཏུ་གསང་སྤྱོད་ཀྱི་ཉེ་འགྲམ་དུ་སླེབས་པ་ནང་ལྟར་གྱི་དྲི་ངན་འཁྱེར་གྱི་ཡོད་པ་མ་ཚད་ས་གནས་འགའ་ཞིག་ཏུ་གཡས་གཡོན་གང་སར་བཙོག་པ་མང་པོ་མཐོང་རྒྱུ་ཡོད་པ་རི་རྩེད་པ་མང་པོས་གསལ་སྟོན་བྱེད་ཀྱི་ཡོད་པ་རེད། ལྷག་པར་ཇོ་མོ་གླང་མའི་སྟེང་རི་རྩེད་བྱ་རྒྱུར་ལུས་པོ་གོམས་འདྲིས་བྱེད་ཡུལ Base Camp དང་ཚ་ཕོག་རྒྱག་ཡུལ Camp ཁག་གཞན་པ་ཁག་དང་རི་བོའི་ལྷོ་ཉག་ཕྱོགས་སུ་གངས་དང་འཁྱགས་པ་ཉུང་བའི་ས་གནས་ཁག་ཏུ་བཙོག་པ་ཧ་ཅང་མང་བར་གྱུར་ཡོད་པ་རེད། གནས་སྟངས་དེ་ཚོའི་སྐོར་རི་བོ་ཇོ་མོ་གླང་མའི་སྟེང་སྐྱོད་མྱོང་མེད་མཁན་ཞིག་གིས་རྟོགས་དཀའ་བའི་གནས་སྟངས་ཤིག་ཆགས་ཡོད་འདུག་ན་ཡང། རི་བོ་ཇོ་མོ་གླང་མའི་སྟེང་ཐེངས་མ་བཅུ་བདུན་ཙམ་ཞིག་འཛེགས་མྱོང་ཡོད་པ་དེའི་ཁར་རྒྱལ་སྤྱིའི་རི་བོ་མཐོ་གྲས་ཁག་གི་སྟེང་དུ་ཡང་བསྐྱོད་མྱོང་ཡོད་མཁན་ཤར་པ་ལྷག་པ་རི་ཏ་ལགས་ཀྱིས་གསུངས་པར་བྱས་ན་རི་བོའི་སྟེང། བཙོག་ཆེན་མང་བའི་གནས་སྟངས་དེ། ལོ་རེ་བཞིན་ཇེ་སྡུག་ཏུ་འགྲོ་གི་འདུག་ལྷག་པར་དུ། ཚ་ཕོག་རྒྱག་ཡུལ Camp དང་པོ་དང་གཉིས་པའི་ནང་རི་རྩེད་པ་ཚོས་གངས་དང་འཁྱགས་པ་ལ་ཨི་ཁུང་བྲུས་ནས་བཙོག་ཆེན་བཏང་བ་ཁག་དེང་སྐབས་འཁྱགས་པ་བཞུར་བའི་མཚམས་སུ་བཙོག་པའི་དྲི་མས་ཁེངས་ནས་ལམ་བར་བསྐྱོད་རྒྱུར་ཡང་དཀའ་ངལ་འཕྲད་ཀྱི་ཡོད་པ་ཁག་གསལ་སྟོན་གནང་བཞག། དེ་བཞིན་ཨ་མི་རི་ཀའི་ནང Madison Mountaineering ཟེར་བ་རི་རྩེད་པ་ཚོར་སྦྱོང་བརྡར་སྤྲོད་མཁན་རི་རྩེད་ཐོག་ལ་མཁས་པ་སྐུ་ཞབས Garrett Madison ཞུ་བ་དེ་ཡིས་གསུངས་པར་བྱས་ན། རི་བོ་ཇོ་མོ་གླང་མའི་སྟེང་བཙོག་ཆེན་མང་བའི་དཀའ་ངལ་ཇེ་མང་དུ་འགྲོ་གི་ཡོད་པ་དེ་དག་ལས་གཡོལ་ནས་སྡོད་ཐབས་མི་འདུག་ཞེས་གསུངས་ཡོད་པ་ནང་ལྟར་ཨ་མེ་རི་ཀའི་མངའ་སྡེ་ཀལ་ལི་ཧྥོ་ནི་ཡའི་ནང་ཡོད Alpenglow Expedition ཟེར་བ་རྒྱལ་སྤྱིའི་རི་འཛེགས་པ་ཚོར་སྦྱོང་བརྡར་སྤྲོད་ཡུལ་དེ་ཡི་འགན་འཛིན་སྐུ་ཞབས Adrian Ballinger གྱིས་གསུང་བར་བྱས་ན་མཐོ་ཚད་མི་ཊར་བརྒྱད་སྟོང་སྟེང་དུ་ཡོད་པའི་ཆབ་ཆེན་ཁག་འཁྱག་གི་ཡོད་ན་ཡང་མཐོ་ཚད་དམའ་ས་ཁག་ཏུ་གངས་དང་འཁྱགས་པ་བཞུར་བའི་མཚམས་སུ་བཙོག་ཆུ་དེ་དག་ས་འོག་གི་ཆུ་དང་གཙང་ཆུ་ཁག་གི་ནང་འདྲེས་ཀྱི་ཡོད་པ་གསལ་པོ་རེད་ཅེས་གསུངས་ཡོད་པ་ནང་ལྟར། རི་བོའི་མཁའ་རླུང་དང་ཁོར་ཡུག་བཙོག་པར་འགྱུར་གྱི་ཡོད་པའི་རྐྱེན་གྱིས་རི་འཛེགས་པ་ཁག་ལ་དབུགས་གཏོང་ལེན་དཀའ་བའི་དཀའ་ངལ་དང་ནད་དུག་ཕོག་མཁན་ཡང་ཇེ་མང་དུ་འགྲོ་གི་ཡོད་པ་རེད། བལ་ཡུལ་གྱི་ས་ཀར་མ་ཏཱ Pollution Control Committee ཟེར་བ་ཇོ་མོ་གླང་མའི་འབག་བཙོག་སྟངས་འཛིན་བྱེད་མཁན་ལས་ཁང་དེ་ཡིས་བརྗོད་པར་བྱས་ན། སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོར་དཔྱིད་ཀའི་ནམ་དུས་གཅིག་པུར། རི་འཛེག་བྱེད་མཁན་ཚོས་རི་གཤམ Base Camp གཅིག་པུའི་ནང་གད་སྙིགས་ལྗིད་ཚད་ཊོན་བདུན་ཅུ་དོན་ལྔ་ཙམ་ཞིག་བཟོས་ཡོད་པ་དེ་དག་དབྱེ་བསལ་བྱས་ཏེ་རི་བོའི་ཉེ་འཁྲིས་ས་ནས Namche Bazaar ནང་སྙིགས་གཏོར་བྱས་པ་ཡིན་ཞེས་དང་འགྱིག་དང་ལྕགས་ལ་སོགས་པའི་གད་སྙིགས་དེ་དག་སྒྲུག་ཐུབ་ཀྱི་ཡོད་འདུག་ཀྱང་འཁྱགས་རོམ་ཞུ་བའི་རྗེས་སུ་བཙོག་པ་མང་པོ་མཐོང་རྒྱུ་ཡོད་པ་དེ་དག་སྒྲུག་ཐབས་མི་འདུག་ཞེས་གསལ་སྟོན་བྱས་བཞག། འཛམ་གླིང་ནང་གི་རི་བོ་མཐོ་ཤོས་ཇོ་མོ་གླང་མ་དེ་འབག་བཙོག་མང་བའི་དཀའ་ངལ་དེ་དག་ལས་སྲུང་སྐྱོབ་བྱ་རྒྱུར་མ་འོངས་པར་རི་འཛེགས་པ་ཚོས་རང་གི་བཙོག་ཆེན་ཁག་རི་བོའི་སྟེང་དུ་མ་བཞག་པར་མཉམ་འཁྱེར་དགོས་ཀྱི་ཡོད་པའི་སྒྲིག་གཞི་གསར་པ་དེ་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་བཞི་ལོ་ནས་ལག་བསྟར་འགོ་འཛུགས་བྱེད་རྒྱུ་རེད། དེའི་གོང་ནས་རི་བོ་ཇོ་མོ་གླང་མའི་ཉེ་འཁྲིས་སུ་ཆགས་པ་རྡོ་བོ་ཆེའི་བཙུན་དགོན་གྱི་གསོལ་ཐབ་དང་ས་གནས་མི་མང་ཚོར

རི་འཛེག་བྱེད་པའི་སྐབས་ལ་རང་རང་སོ་སོའི་ཆབ་ཆེན་ཁག་མཉམ་དུ་འཁྱེར་དགོས་ཀྱི་ཡོད་པར་བརྟེན་རི་རྩེར་བསྐྱོད་ཡུལ་གྱི་བབས་ཚུགས Base Camp ཟེར་བ་དེའི་ནང་ལ་ཆབ་ཆེན་ཧ་ཅང་མང་པོ་འབྱོར་ངེས་རེད། མིའི་ཆབ་ཆེན་ཧ་ཅང་ཕོན་ཆེ་བསྡུ་རུབ་ཡོང་གི་ཡོད་པ་དེ་དག་ལ་འཕྲུལ་རིག་ལག་རྩལ་དང་རྫས་སྦྱོར་གྱི་ལམ་ནས་བེད་སྤྱོད་བྱེད་མ་ཐུབ་པ་ཡིན་ན་ས་འོག་གི་ཆུ་དང་གཡས་གཡོན་གྱི་ཁོར་ཡུག་འབག་བཙོག་ཅན་དུ་འགྱུར་རྒྱུའི་ཉེན་ཁ་ཆེན་པོ་ཡོད་རེད། ཞུས་ཙང་རི་འཛེགས་པ་རྣམས་དང་ཤར་པ་ལམ་རྒྱུས་པ་ཁག་དོ་པོ་འོར་འདྲེན་བྱེད་མཁན་ཚང་མས་རི་བོའི་ཁོར་ཡུག་ལ་བསམ་ཤེས་བྱེད་གལ་ཆེ་བ་ཞིག་ཏུ་གྱུར་ཡོད། དེའི་གོང་ནས་རི་བོའི་རྒྱ་རྒྱུད་དང་ཉེ་འགྲམ་ས་གནས་ཁག་ཏུ་གནས་སྡོད་བྱེད་མཁན་མི་མང་རྣམས་ཡུན་གནས་ཐུབ་ཐབས་ལ་དམིགས་ཏེ། Mount Everest Biogas Project ཟེར་བ་གཞུང་འབྲེལ་མ་ཡིན་པའི་རུ་ཁག་ཞིག་དང་མཉམ་དུ་ལས་འཆར་ཞིག་སྤེལ་གྱི་ཡོད་པ་ལ་ང་ཚོའི་ལས་འཆར་དེའི་ཐོག་ནས་ཇོ་མོ་གླང་མའི་སྟེང་ནས་འཁྱེར་བའི་བཙོག་པ་ཁག་ལ་རྫས་སྦྱོར་སྦྱར་ཏེ། Methane Gas དེ་ཡང་རླུང་ལ་བསྒྱུར་ནས་ས་གནས་ཀྱི་མི་མང་ཚོར་ཉིན་རེའི་ལྟོ་ཆས་བསྐོལ་ཡག་དང་ད་ག་ནང་བཞིན་ཟ་མ་འདྲ་མིན་བཟོ་རྒྱུར་ཤིང་དང་རྡོ་སྣུམ་ལ་སོགས་པ་བེད་སྤྱོད་བྱེད་མི་དགོས་པར་ཡང་རླུང་བཏང་རྒྱུ་ཡོང་གི་ཡོད་པའི་ཁར་ལྷག་འཕྲོས་ཁག་བེད་མེད་དུ་མ་གཡུག་པར་ཞིང་པ་ཚོར་བེད་སྤྱོད་ཡོད་པའི་རྫས་ལུད་ལ་བསྒྱུར་ནས་ས་གནས་ཀྱི་མི་མང་ཚོར་ཕན་ཐོགས་ཡོང་གི་ཡོད་པ་བཞིན་རི་འཛེག་དང་ལམ་བརྒྱུད་པ་ཚང་མས་རི་བོའི་ཁོར་ཡུག་ལ་བསམ་ཞིབ་གནང་བའི་ཐོག་ནས་གནོད་འཚེ་མི་ཡོང་པའི་ཐབས་ལམ་འཚོལ་ཞིབ་བྱེད་གལ་ཆེ་བར་གྱུར་ཡོད།

རི་བོའི་སྟེང་དུ་མ་བསྐྱོད་པའི་གོང་ནས་ཆབ་ཆེན་འཇོག་ཡུལ་གྱི་ཤོག་གི་ཁུག་མ་ཉོས་པ་དེ་དག་བེད་སྤྱོད་བྱས་ནས་ཕྱིར་ལོག་བྱེད་པའི་མཚམས་སུ་རི་གཤམ་དུ་རྩིས་སྤྲོད་བྱ་དགོས་ཀྱི་ཡོད་པའི་སྐོར་ལ་གསལ་སྟོན་གནང་འདུག་བལ་ཡུལ་ཕྱོགས་ནས་རི་བོ་ཇོ་མོ་གླང་མའི་སྟེང་རི་འཛེག་བྱེད་མཁན་ཚོར་ད་ལོ་ནས་མཉམ་འཁྱེར་དགོས་པའི་འགྱིག་གི་ཁུག་མ་དེ་དག་དམིགས་བསལ་ཆེད་བཟོས་བྱས་པ་ཞིག་ཡིན་པ་སོང་ཙང་ཁུག་མའི་ནང་ཡོད་པའི་ཆབ་ཆེན་ཁག་དྲི་མ་མེད་པ་དང་མཁྲེགས་པོར་བསྒྱུར་ནས་མཉམ་འཁྱེར་བྱ་རྒྱུར་སྟབས། བདེ་བར་འགྱུར་གྱི་ཡོད་འདུག་འགྱིག་གི་ཁུག་མ་དེའི་རིགས་ད་བར་ཇོ་མོ་གླང་མའི་སྟེང་རི་འཛེག་བྱེད་མཁན་ཚོས་བེད་སྤྱོད་བྱེད་མྱོང་མེད་ན་ཡང་ཨ་མེ་རི་ཀའི་ནང Mount Whitney Trail དང Zion National Park ལ་སོགས་སྤྱི་གླིང་ཁག་དང་ལྷོ་སྣེའི་འཁྱགས་རོམ་གླིང་ཕྲན Antarctica ནང་སྐྱོད་མཁན་ཞིབ་འཇུག་པ་ཚོས་བེད་སྤྱོད་བྱེད་ཀྱི་ཡོད་པ་རེད། ད་ལན་བལ་ཡུལ་ནང་རི་བོ་ཇོ་མོ་གླང་མ་འཛེག་མཁན་ཚོར། ཨ་མི་རི་ཀ་ནས་འགྱིག་གི་ཁུག་མ་བཞི་སྟོང་ཙམ་ཞིག་མངགས་གཏོང་བྱས་པ་དེའི་ཐོག་ནས་རི་བོ་ཇོ་མོ་གླང་མའི་ཁོར་ཡུག་གནས་སྟངས་ཁ་བཟང་དུ་འགྲོ་རྒྱུའི་རེ་བ་བཅང་གི་ཡོད་པ་རེད། དེ་རིང་གི་ལས་རིམ་འདི་འདི་ཡང་ཞུ་མཚམས་བཞག་གི་ཡིན་ལྷན་རྒྱས་ཚོས་ང་ཚོའི་ལས་རིམ་གསན་པར་བཀའ་དྲིན་ཆེ་ལེ་ཚན་གཞུག་མར་མཇལ་ཡོང།